འཛིན་གྲྭ་གཉིས་པའི་སློབ་ཕྲུག་ཚོ་བཀྲ་ཤིས་བདེ་ལེགས། ད་རེས་རྣམ་པ་ཚོ་ལ་ཡང་སློབ་ཚན་མཐའ་མ་བཅོ་ལྔ་པ་དེ་ངོ་སྤྲོད་ཞུ་ཡ་ཡིན། སློབ་ཚན་མཐའ་མ་བཅོ་ལྔ་པ་དེ་གི་མཚན་དེ་ལ་ཡང་འཇོལ་མོ་དང་ཤིང་རྟ་མོ་ཞེས་བྱ་དོན་དུ་ནི་ང་རང་ཚོ་གི་ད་རེས་ཀྱི་ཨ་ནི་སློབ་ཚན་དེའི་སྒྲུང་གཅིག་རེད་དོ། སྒྲུང་དེ་གི་མིང་དེ་ལ་ཡང་ད་འཇོལ་མོ་དང་ཤིང་རྟ་མོ། འཇོལ་མོ་ཟེར་དུས་ཙམ་པ་ལ་ཡང།

ད་བྱིའུ་འཇོལ་མོ་འཇོལ་མོ་དེ་ནམ་རྒྱུན་ནི་ག་རེ་གཞས་གཏོང་ཤེས་ཀྱི་མེད་ལ། བྱིའུ་འཇོལ་མོ་དེ་ནམ་རྒྱུན་ཁོ་ཨ་ནི་གཞས་གཏོང་ཤེས་ཀྱི་མ་རེད། དེ་ག་ནང་བཞིན་སྐད་ཀྱང་སྙན་པོ་མེད། དེ་ག་ནང་བཞིན་ཁོ་རང་གཞས་བཏང་པ་ཡིན་ནའི་ལས་ཁོ་རང་སྐད་དེ་སྙན་པོ་ཞེ་དྲག་ཡོད་མ་རེད། ཉིན་ཞིག་ཉི་མ་གཅིག་རེད་པ་འཇོལ་མོ་དང་ཤིང་རྟ་མོ་གཉིས་ཀྱིས་ཉི་མ་གཅིག་ཨ་ནི་འཇོལ་མོ་དང་ཤིང་རྟ་མོ་གཉིས་ཀྱིས། ཨ་ནི་ག་རེ་ཁོ་རང་གཉིས་གོ་བ་རེད་ལབ་ན་གཞས་སྣ་མང་པོ་ཤེས་པའི་གཞས་སྣ་མང་པོ་ཤེས་པ་ཟེར་དུས་ཙམ་པ་ལ་ཡང་གཞས་སྣ་ཁ་འདྲ་མི་འདྲ་ཤེས་མཁན་སྣ་ཁ་མང་པོ་ཤེས་མཁན་གྱི་ཨ་ནི་རྒད་པོ་ཞིག་ཡོད་པ་སྐུ་ན་བགྲེས་པོ་ཞིག་ཡོད་པ་མི་གཅིག་རེད་པ་དེ་འདྲས་ཅིག་ཡོད་པ་དེ་ཨ་ནི་ཁོ་རང་གཉིས་ཀྱིས་ཐོས་ཟེར་དུས་ཙམ་པ་ལ་ཡང་ཁོ་རང་གཉིས་ཀྱིས་གོ་བ་རེད་སུ་གིས་གོ་རེད་ལབ་ན་འཇོལ་མོ་དང་ཤིང་རྟ་མོ་གཉིས་ཀྱིས། ངང་རྒྱུད་ཐུང་བའི་ཤིང་རྟ་མོ། ལམ་སང་རྒད་པོའི་སྒོ་ཁར་ཕྱིན་ཏེ་སྐད་ཤུགས་ཆེན་པོས། ང་ལ་གཞས་ཤིག་སློབ་དང་ཞེས་བཤད། ཨོ། ད་ངང་རྒྱུད་ཐུང་བའི་ཤིང་རྟ་མོ་ཟེར་དུས་ཙམ་པ་ལ་ཤིང་རྟ་མོ་ཁོ་རང་གི་ནི་གཤིས་ཀ་དེ Habit ཟེར་བ། དེ་ག་འདྲའི་འདྲ་པོ་ཅིག་ཡོད་རེད་ལབ་ན་ངང་རྒྱུད་ཐུང་ཐུང་ངང་རྒྱུད་ཐུང་ཐུང་ཟེར་དུས་ཙམ་པ་ལ་ཡ་ཅིག་ལས་ཀ་ག་རེ་འགོ་བཙུགས་པ་ཡིན་ན་དེ་ཡུན་རིང་པོ་ཅིག་འབད་བརྩོན་བྱེད་མ་ཐུབ་མཁན་དེ་ད་ག་ནང་བཞིན་ཅིག་ལས་ཀ་ག་རེ་ཡིན་ནའི་ཅིག་འགོ་བཙུགས་ནས་ནི་མར་གཡུགས་བཞག་གི་འདུག་ག་དེ་ལ་ཡ་ངང་རྒྱུད་ཐུང་ཐུང། ངང་རྒྱུད་ཐུང་བའི་ཤིང་རྟ་མོ། མོ་རང་གི་ནི་ལམ་སང་ནི་རྒད་པོ་དེ་གི་ད་ལྟ་གཞས་སྣ་ཁ་མང་པོ་ཞིག་རྒད་པོ་གཅིག་རེད་པ་ཁོ་རང་གི་ནི་སྒོ་ཁར་ཕྱིན་ཏེ་ཟེར་སྒོ་ཁར་ཟེར་དུས་ཙམ་པ་སྒོ་གི་ཁར་ཟེར་དུས་ཙམ་པ་ལ་སྒོ་གི་འགྲམ་ལ་ཕྱིན་ཏེ་སྐད་ཤུགས་ཆེན་པོས་སྐད་ཤུགས་ཆེན་པོ་བརྒྱབ་ནས་ཁོ་རང་གི་རེད་པ་རྒད་པོ་དེའི་སྒོ་འགྲམ་ལ་ཕྱིན་བྱས་ནས་སྐད་ཤུགས་ཆེན་པོ་ཤུགས་ཆེན་པོའི་སྒང་ནས་ཁོ་རང་གིས་ག་རེ་ལབ་པ་རེད་ལབ་ན། ང་ལ་གཞས་ཤིག་སློབས་དང། ང་ལ་ཡ་ནི་གཞས་གཞས་ཅིག་བསླབ་རོགས་བྱེད་དང་ཞེས་བྱས་ནས་ཁོ་རང་གིས་ལབ་པ་རེད། ཞེས་བཤད་ཞེས་བཤད་ཟེར་དུས་ཙམ་པ་དེ་འདྲ་ཟེར་ནས་ལབ་པ་རེད། རྒད་པོས་མོ་ཡི་སྤྱོད་ཚུལ་དེ་ཤེས་ནས་ཐོག་མར་ཤིང་རྟ་མོར་སྒོ་རྡུང་སྟངས་དང་གཞན་ལ་བརྩི་བཀུར་བྱེད་སྟངས་བསླབས་པ་རེད། ད་རྒད་པོ་དེ་གིས་ཨ་ནི་ལམ་སང་ནི་འཇོལ་མོ་དེའི་དགོངས་དག་ཤིང་རྟ་མོ་དེ་གི་ཨ་ནི་སྤྱོད་ཚུལ་འམ་ཁོ་རང་གི་གཤིས་ཀ་སྤྱོད་པ་དེ་རེད་པ་སྤྱོད་ཚུལ་ཟེར་དུས་ཙམ་སྤྱོད་པ་གཤིས་ཀ་དེ་ནི་ཤེས་པ་རེད་ཧ་གོ་བ་རེད་ཧ་གོ་ནས་ནི་ཐོག་མར་དང་པོ་དེ་ལ་ཡ་ནི་ཤིང་རྟ་མོ་དེ་ལ་ནི་སྒོ་རྡུང་སྟངས་ནི་ད་རྒད་པོ་དེས་ཁོ་རང་ལ་ལམ་སང་གཞས་གཏང་སྟངས་མ་བསླབ་བྱས་དང་པོ་ཁོ་རང་ལ་ག་རེ་བསླབས་པ་རེད་ལབ་ན་ནི། མི་གཞན་པ་གི་འགྲམ་ལ་འགྲོ་དུས་ཙམ་པ་ལ་སྒོ་ག་འདྲས་སེ་རྡུང་དགོས་ཡོད་མེད་དེ་བྱེད་བསླབས་པ་རེད། ཨ་ནི་དེ་ནང་བཞིན་གཞན་ལ་བརྩི་བཀུར་བྱེད་སྟངས་བསླབས་པ་རེད་དེ་ནང་བཞིན་མི་གཞན་པ་ལ་རེད་བ་སོ་སོ་ལས་ལོགས་སུ་གྱུར་བ་མི་གཞན་པ་ལ་ནི་བརྩི་བཀུརའམ་གུས་ཞབས། གུས་ཞབས་ག་འདྲས་སེ་བྱེད་དགོས་རེད་གལ་སྲིད་ཁྱེད་རང་ཐེངས་མ་དང་པོ་མི་ཞིག་ཐུག་གི་ཡོད་ན་རེད་དེ་ནང་བཞིན་ནི་ཅིག། མི་གཞན་པ་འགྲམ་ནས་ཅིག་སོ་སོ་གིས། སློབ་སྦྱོང་དེ་འདྲ་བྱེད་ཡ་ཡིན་ན་དང་པོ་མི་ལ་ཡ་བརྩི་བཀུར་བྱེད་སྟངས་འདི་ཤེས་དགོས་རེད་བ་སོང་ཙང་རྒད་པོ་དེ་གིས་ཁོ་རང་ལ་དང་པོ་བརྩི་བཀུར་བྱེད་སྟངས་དེ་བསླབས་པ་རེད་སྒོ་རྡུང་སྟངས་དང་བརྩི་བཀུར་བྱེད་སྟངས་གཉིས་བསླབས་པ་རེད། ཤིང་རྟ་མོས་སྒོ་རྡུང་བའི་སྒྲ་ཐག་ཐག་ཐག། ཅེས་གོ་བ་ན་དེ་སྙན་འཇེབས་ལྡན་པའི་གཞས་ཤིག་རེད་བསམས་ཏེ་འཕུར་ནས་སོང། ད་རྒད་པོ་དེ་གིས་ད་ཤིང་རྟ་མོ་ལ་སྒོ་བརྡུང་སྟངས་འདི་བསླབས་པ་རེད་བ་སོང་ཙང་ཤིང་རྟ་མོ་གིས་སྒོ་བརྡུང་བའི་སྒྲ་སྒོ་བརྡུང་སྒོ་བརྡུང་བའི་སྒྲ་ཟེར་དུས་ཙམ་ལ་སྒོ་མར་བརྡུང་བརྡུང་དུས་ཙམ་པ་ལ་ཁོ་རང་གིས་སྒྲ་ཅིག་ཡོད་རེད་བ་སྒྲ་ལབ་ནི་སྐད Sound རེད་བ། དེའི་སྒལ་ནི་སྒྲ་དེ་ག་འདྲ་ཡོད་རེད་ལབ་ནི་ཐག་ཐག་ཐག་བྱེད་བྱེད་ད་དུས་ད་སྒོ་བརྡུང་དུས་ཙམ་པ་ལ་སྐད་དེ་འདྲ་ཐོན་གྱི་རེད་བ་སོང་ཙང་དེ་གོ་བ་ན་ཁོ་རང་གིས་ཐག་ཐག་ཐག་བྱེད་བྱེད་སྒོ་བརྡུང་དེའི་སྐབས་སུ་ཐག་ཐག་ཐག་དེ་ཨམ་ཅོག་ལ་གོ་དུས་སྐབས་སུ་ཨ་ནི་ཁོ་རང་གིས་དེ་སྒོ་གི་སྐད་དེ། ཧ་ཅང་གི་སྙན་འཇེབས་ལྡན་པ་ལ་སྙན་པོ་ཞེ་པོ་ཅིག་ཡོད་པ། རེད་བ། སྙན་པོ་ཞེ་པོ་ཅིག་ཡོད། ཡོད་དེ་འདྲ་ཅིག་ཁོ་རང་གི་ཨམ་ཅོག་ལ་ཚོར་བ་རེད། རེད་བ། སུས་ཀྱི་ཨམ་ཅོག་ལ་འདུག་སེ་གོ་རེད་ལབ་ན་ད་ད་ཤིང་རྟ་མོ་གི། ཨ་ནི་ཁོ་རང་གི་བསམ་བློ་ནང་ལ་ད། ཅིག་ག་སྒོ་རྡུང་སྟངས་དེ་ཡང་གཞས་ཤིག་རེད། ཁོ་རང་གི་བསམ་པ་ལ་འདི་གཞས་ཤིག་རེད་བསམ་ནས་ནི་ཁོ་རང། ག་རེ་བྱས་རེད་ལབ་ནི་ས་ཆ་དེ་ནས་ད་ད་རྒད་པོ་གི་འགྲམ་ནས་ནི་འཕུར་ནས་ཕྱིན་པ་རེད། འཕུར་ནས་སོང། དོན་དུ་འཕུར་ནས་འགྲོ་བཞག་པ་རེད། ཕྱི་ཉིན་ཇོལ་མོ་ཡང་རྒད་པོའི་གནས་དེར་འབྱོར། ཇོལ་མོས་ཐོག་མར་དལ་བུས་སྒོ་བརྡུངས་ནས་རྒད་པོ་ལ་འཚམས་འདྲི་བྱས་དེའི་རྗེས་ངོ་སྤྲོད་དང་འབྲེལ་བྱས་ནས་གཞས་བསླབ་རོགས་ཞུས། ཨ་ནི་སང་ཉིན་ཉི་མ་གཉིས་པ་དེ་ལ་ཡ་ཨ་ནི་ག་ཆེ་ཕྱི་ཉིན་ཟེར་དུས་ཙམ་པ་ལ next day ཟེར་བ་ཨ་ནི་ཇོལ་མོ་དེ་ཡང་ཨ་ནི་རྒད་པོ་དེ་གི་ཨ་ནི། འགྲམ་ལ་སླེབས་པ་རེད་ཟེར་གནས་དེར་འབྱོར་ཟེར་དུས་ཙམ་པ་ལ་རྒད་པོ་སྡོད་ས་གི་ས་ཆ་དེ་ལ་ཡང་ཁོ་རང་འབྱོར་བ་རེད་འབྱོར་ལབ་ནི་སླེབས་པ་རེད། ཇོལ་མོས་ཐོག་མར་དལ་བུས་ཟེར་ད་ཇོལ་མོ་དང་པོ་ནི་ད་ཁོ་རང་གི་དང་པོ་ནི་ཁོ་རང་ཐོག་མར་ཟེར་དུས་ཙམ་དང་པོ་ནི་དལ་བུས་ཟེར་ག་ལེ་ག་ལེ་བྱས་ནས་རེད་བ་ཤུགས་ཆེན་པོ་མ་ཡིན་པ་བྱས་དལ་བུའི་ངང་ནས་དང་པོ་རྒད་པོ་དེ་གིའི་སྒོ་བརྡུངས་པ་རེད་སྒོ་ག་ལེ་ག་ལེ་ཐག་ཐག་ཐག་ལ་ང་ཚོ་འགྲོ་བ་ཡིན་ན་ད་མི་གཞན་པ་ནང་ལ་དུས་ད་ཅིག་ཕེབས་དུས་སྐབས་སུ་ད་ག་དུས་ཡིན་ནའང་སྒོ་ཤུགས་ཆེན་པོ་བརྡུང་ཡ་དེ་ནི་ཡང་སྤྱོད་པ། ཡག་པོ་ཞིག་མ་རེད་བ། གང་དང་སྒོ་ག་ལེ་ག་ལེ་བརྡུང་དགོས་འདུག་བ། སོང་ཙང་ཁོ་གིས་སྒོ་ག་ལེ་ག་ལེ་བརྡུང་ནས། སྒོ་བརྡུང་ཚར་བའི་གཞུག་གུ་ལ། རྒད་པོ་དེས་སྒོ་ཕྱེ་བ་རེད་བ། སྒོ་ཕྱེ་དུས་སྐབས་སུ་རྒད་པོ་ལ་འཚམས་འདྲི་བྱས། འཚམས་འདྲི་ལབ་ནི། གཅིག་བཀྲ་ཤིས་བདེ་ལེགས་ལབ་ཡ་ད་སྐུ་ཁམས་བཟང་ལབ་ཡ་ལ་སོགས་པ་དེ་འདྲ་བྱས་ནས་ཁོ་རང་གིས་འཚམས་འདྲི་ཞུས་པ་རེད། དེའི་རྗེས་དེ་གའི་གཞུག་གུ་ལ་ཨ་ནི་ཁོ་རང་ངོ་སྤྲོད་བྱས། ངོ་སྤྲོད་དུས་ཙམ་པ་སོ་སོ་གི་མིང་དང་སོ་ཅིག་སོ་སོ་ག་བ་ནས་ཡོང་བ། དེ་གའི་དེ་ཁོ་རང་ངོ་སྤྲོད་བྱས་རེད་ངོ་སྤྲོད་དང་བཅས་ཟེར་ནས་ངོ་སྤྲོད་བྱེད་པ་དང་བཅས་ནས་གཞི་ནས་གཞས་བསླབ་རོགས་ཞུ་ཟེར་ནས་ཞུ་བ་ལས་གཞི་ནས་ཁོ་གིས་ང་ལ་ཡ་ད་ནི་ང་འདུག་འདུག་ཟིན་ང་ལ་འདུག་ཟིན་ད་གཞས་ཤིག་བསླབ་རོགས་གནང་ཞེས་བྱས་ནས་ཁོ་རང་གིས་ད་ཅིག་སྤྱོད་པ་ཡག་པོའི་ཐོག་ནས་རེ་བ་གུས་ཞབས་དང་ལྡན་པའི་ཐོག་ནས་ཁོ་རང་ལ་ཕ་རྒས་པོ་དེ་ལ་ཞུས་པ་རེད་ཞུས་ལབ་ན་ལབ་པ་རེད་རྒས་པོ་དགའ་ནས་གླུ་གཞས་བསླབས་པས་རྒས་པོ་དེ་དང་ད་ལྟའི་འཇོལ་མོ་གི་ཨ་ནི་ཅིག་སྤྱོད་པ་བཅོས་རོགས་སྤྱོད་པ་འཁྱེར་སྟངས་དེ་ལ་ཡང་ནི་སེམས་ཞུགས་ཤིག་ག་རེད་གང་ཡིན་ཞེ་ན། འཇོལ་མོ་དེ་ནི་སྒོ་རྡུང་སྟངས་ཡག་པོ་བྱས་ཐ་ན་ཅིག་མི་ལ་ཡང་ནི་ཅིག་གུས་ཞབས་ཡོད་པ་དང་ནི་ཅིག་དགེ་བྱེད་སྟངས་དང་ཚང་མ་ཡོད་པ་སོང་ཙང་ནི་རྒད་པོ་དེ་དགའ་ནས་གླུ་གཞས་བསླབས་པས་ནི་ཁོ་རང་ལ་ཡང་ནི་གླུ་གཞས་ནི་མང་པོ་ཞིག་བསླབས་པ་རེད་ཅིག་བསླབས་པ་རེད། འཇོལ་མོས། འཇོལ་མོས་སྙན་པའི་གླུ་གཞས་མང་པོ་ཤེས་ཟེར་དེ་འདྲའི་བསམ་བློ་ནི་འཇོལ་མོ་ཁོ་རང་ཡིན་ནའི་ལན་ནི་གླུ་གཞས་མང་པོ་གླུ་གཞས་སྙན་པོ་མང་པོ་ཞིག་ནི་ཁོ་ན་ཤེས་པ་རེད། སུས་བསླབས་ནས་ཤེས་པ་རེད་ལབ་ན་རྒད་པོ་དེ་གིས་བསླབས་ནས་ཤེས་པ་རེད། དེ་ནས་བཟུང། གུས་ཞབས་ལྡན་པའི་བྱེའུ་འཇོལ་མོ་གཞས་མ་སྐད་གྲགས་ཅན་ཞིག་ཏུ་གྱུར། གུས་ལུགས་མི་ཤེས་པའི་ཤིང་རྟ་མོས་ཐག་ཐག་ཐག་ཅེས་ཤིང་སྡོང་ལ་མཆུ་ཏོ་བརྡུང་རྒྱུ་གཅིག་པུ་ཤེས་པ། དུས་དེ་ནས་བཟུང་ཟེར་བ་འོ་དེ་ནས་ཆ་ནི་ག་བྱས་པ་རེད་ལབ་ན་ད་ལྟ་འདི། གུས་ཞབས་ལྡན་པའི་བྱེའུ་འཇོལ་མོ། གུས་ཞབས་ལྡན་པ་གུས་ཞབས་གཞན་ལ་ཡང་བརྩི་བཀུར་རམ་གཞན་ལ་གུས་ཞབས་ཡོད་རྒྱུ་གྱི་བྱེའུ་འཇོལ་མོ་དེ་ནི་གཞས་མ་སྐད་གྲགས་ཆེན་པོ་ཅིག་ཏུ་གྱུར། སྐད་གྲགས་ཆེན་པོ་ཅིག་ཆགས་པ་རེད། ཡིན་ནའི་ལས་ད་ལྟ་འདི་ཤིང་རྟ་མོ་དེ་ག་ཆགས་པ་རེད་ལབ་ན་གུས་ལུགས་མི་ཤེས་པ་གུས་ལུགས་མི་ཤེས་པ་ལབ་ན་ཁོ་རང་མི་གཞན་པ་ལ་གུས་ཞབས་དང་བཀའ་མོལ་གནང་སྟངས་དང། ད། འགྲོ་སྟངས་འགྲོ་ལུགས་ཅི་ཡང་མ་ཤེས་རྒྱུ་ཅིག་ཡོད་པ་དེ་ལ་ཡང་གུས་ལུགས་མི་ཤེས་པ། གུས་ལུགས་མི་ཤེས་པའི་ཤིང་རྟ་མོ་དེ་ག་རེད། ཁོ་རང། ག་དུས་ཡིན་ནའང་ཤིང་ལ་ཐག་ཐག་ཐག་བྱེད་བྱེད་ཅིག་སོ་སོ་གི་མཆུ་ཏོ་དེ་ཤིང་ལ་ཐག་ཐག་ཐག་ཟེར་ཙོག་ཅིག་དེ་ཡང་མ་གཏོགས། ཤིང་སྡོང་ལ་མཆུ་ཏོ་བརྡུང་རྒྱུ་གཅིག་པུ་ཤེས་ཁོ་རང་གིས་ཤིང་སྡོང་ལ་མཆུ་ཏོ་གིས་བརྡུང་ཡ་གཅིག་པུ་རེད་བ། དོན་དུ་མཆུ་ཏོ་གིས་ཐག་ཐག་ཐག་ཟེར་དུ་ཟེར་ཅིག་བརྡུང་ཡ་གཅིག་པུ་མ་གཏོགས་གཞན་པ་གང་ཤེས་ཡོད་མ་རེད། འོ་ལགས་སོ་ཨ་ནི་ད་རིང་གི་སྒྲུང་དེ་གའི་ནང་དོན་གཙོ་བོ་བསླབ་བྱ་གཙོ་བོ་ག་རེ་འདུག་ཞུས་པ་ཡིན་ན། ཨ་ནི་ང་ཚོ་སློབ་ཆུང་ལ་གལ་ཆེ་ཨ་ནི་སྤྱོད་པ་ཡག་པོ་ཡོད་ཡ་དེ་གལ་ཆེན་པོ་ཡིན་པ་དེ་མཚོན་གྱི་འདུག་པ་སྐབས་དེ་ལ་ཡ་དཔེར་ན་བྱིའུ་འཇོལ་མོ་དང་ཤིང་རྟ་མོ་གཉིས་ལ་ཆ་བཞག་པ་ཡིན་ན་ཨ་ནི་ཤིང་རྟ་མོ་དེ་ཡ་རབས་སྤྱོད་ཚུལ་མ་ཤེས་མཁན་གཅིག་དང་ཐ་ན་སྒོ་རྡུང་སྟངས་ཡན་ཆད་ནས་མ་ཤེས་མཁན་དེ་འདྲའི་ཞིག་རེད་འདུག་བ་ཨ་ནི་དེ་ནང་བཞིན་འཇོལ་མོ་ལ་ཆ་བཞག་པ་ཡིན་ན་སྒོ་རྡུང་སྟངས་ཡན་ཆད་ནས་དལ་བུར་རྡུང་ཡ་དང་ཨ་ནི་དང་པོ་འཚམས་འདྲི་ཞུ་ཡ་དང་དེ་ནང་བཞིན་གཞི་ནས་ཅིག་གཞན་པ་ལ་ཅིག་ཨ་ང་ལ་ཡག་ཤེས་བསླབ་རོགས་གྱིས་ཞེས་ཀྱི་ཁོ་ན་གི་བར་ཞུས་སོ། བསྟན་དོན་ཙམ་མ་ལ་དེ་ག་རེ་ཞུ་དགོས་རེད་ལབ་ན་ང་རང་ཚོ་ད་གཙོ་བོ་དེ་ནི་མི་ལ་གུས་བཀུར་རམ་གུས་ཞབས་གནང་བ་ཡིན་ན་དེ་གིས་ང་རང་ཚོ་ལ་ཕར་ཕྱོགས་ངོས་ཀྱི་ཕར་ཕྱོགས་ངོས་ནས་ང་རང་ཚོ་སློབ་སྦྱོང་ག་ལེར་ལེན་པ་ཡིན་ན་དེ་གིས་དེ་སོ་སོ་ལ་སྦྱར་ཐུབ་ཀྱི་ཡོད་པ་དེ་ད་རིང་གི་སྒྲུང་དེ་གིས་བསྟན་གྱི་འདུག་བསམ་གྱི་འདུག་དེ་འདོད་ནས་སྒྲུང་དེ་ལ། ཟས་བྱས་ནས་ང་རང་བཙུགས་ཡས་ཤིང་འདི་མོ་ནང་བཞིན་གནང་རྒྱུ་ཡོད་མ་རེད་ཟེར་ནས་དོན་བསྡུ་བསུ་ནང་བཞིན་གནང་དགོས་རེད་ལབ་ན་ཇོ་མོ་ནང་བཞིན་བྱས་བྱས་ཡས་རབ་བཅུད་བཟང་བསྡུ་བསུ་གནང་དགོས་རེད་ཞུས་པའི་དོན་རེད་འདུག་བཟང་པོ་འདུག།